ལགས་སོ། ད་དེ་རིང་ང་ཚོ་ཁ་བའི་བགྲོ་ར་གི་ལེ་ཚན་འདིའི་ནང་ལ་ཡང་ཨིས་ར་ཨེལ་དང་ཧ་མ་སི་བར་གྱི་དམག་འཁྲུག་རྙོག་གྲ་འགྲོ་བཞིན་པ་དེའི་སྐོར་ལ་ཡིན། ད་དེའི་ནང་ལ་ཡང་རྒྱ་ནག་གི་ལངས་ཕྱོགས་ག་རེ་འཛིན་གྱི་ཡོད་རེད། དེ་ཡང་ནུབ་ཕྱོགས་མང་གཙོ་གི་རྒྱལ་ཁབ་ཁག་གི་ལངས་ཕྱོགས་དང་ལྟ་བ་མཐུན་གྱི་མི་འདུག་ས་ལ་ཡང་རྒྱུ་མཚན་གཙོ་བོ་དེ་ག་རེ་ཆགས་ཡོད་རེད། དེ་ནས་དེ་དང་མཉམ་དུ་ད་ཨིས་ར་ཨེལ་དང་ཕཱ་ལེ་སི་ཐན་བར་གྱི་ལོ་རྒྱུས་འབྲེལ་བ་དེ་ག་རེ་ཡོད་རེད།

རྫ་ལུ་ཚང་མ་ཧམ་ས་ནི་སྤྱི་ཟླ་བཅུ་པ་གི་ཚེས་བདུན་ནས་འགོ་བཙུགས་སོང་ང་དེ་ནས་འགོ་བཙུགས་ནས་ད་ཚང་མ་ལྟ་བསྡད་ཡ་གི་གནས་སྟངས་ཆགས་ཡོད་རེད་ཨ་དེ་ནས་ད་དེ་དང་མཉམ་དུ་ཨ་དེ་ནང་ལ་ཡང་རྒྱ་ནག་གི་ལངས་ཕྱོགས་དེ་ག་འདྲ་ཡོད་མེད་ཨ་ང་ཚོ་བོད་པ་ཚོ་ཤེས་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་གང་ཟེར་ན་བོད་པ་ཚོ་གི་གནས་དོན་དེ་རྒྱ་ནག་དང་འབྲེལ་བ་ཆགས་འདུག་རྒྱ་ནག་གི་རྒྱལ་ཁབ་གཞན་དག་དེ་ཚོ་ལ་ཡང་འབྲེལ་བ་ག་འདྲ་བྱ་གི་འདུག་ལངས་ཕྱོགས་ག་འདྲ་ཙམ་འཛིན་གི་འདུག་འདི་ཚོ་བོད་པ་ཚོ་གི་ག་ལ་གང་འཚམ་ཅིག་ཅིག་བཞི་མཐོང་རྒྱ་ཤེས་རྒྱ་ཆེར་བཏང་ཡ་དེ་དཔེ་གལ་ཆེན་པོ་ཡིན་འདུག་ད་ང་ཚོ་དེ་རིང་དྲི་བ་དེ་དེ་དག Israel དང Palestine ཟེར་ཡ་དང་ཨ་ནི་ང་ཚོ Hamas ཟེར་ཡ་དག་ཅིག་བཤད་བསྡད་ཀྱི་འདུག་དེ་ཚོ་དེ་རིང་ང་ཚོ་རྒྱའི་ཡན་དུ་ཐོག་མ་དེ་ཐ་སྙད་དེ་ཚོ་གསལ་པོ་ཅིག་ཆགས་དགོས་ཡ་ལ་ཡ Israel ཟེར་ན

སྔོན་ཡང་ད་ང་ཚོ་འཛམ་བུ་གླིང་ལུང་པ་ཕར་ཚུར་བཙན་འཛུལ་བྱེད་ཡ་མང་པོ་ཅིག་ཡོད་རེད་པ་ད་དེ་འདྲའི་སྐབས་སུ་ལུང་པ་གཅིག་གིས་བཙན་འཛུལ་བྱེད་དེའི་གཞུག་གཉིས་པ་གཅིག་གིས་བཙན་འཛུལ་བྱེད་ད་འདྲའི་ཕཱ་ལེ་སི་ཐན་ཡོད་ས་དེ་ལུང་པ་མང་པོ་ཅིག་བཙན་འཛུལ་བྱས་བཞག་ཨ་ནི་མཐའ་མ་དེ་ཕལ་ཆེར་བྱས་དེ་དབྱིན་ཇི་གིས་དུ་དབང་བསྒྱུར་བྱས་ཡོད་འདྲ་ཨ་ནི་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་དུ་བ་ནས་ད་རྒྱ་གར་རང་བཙན་ཐོབ་པ་ད་འདྲ་པོ་འདྲ་པོ་བྱས་ནས་དེ་དུ་དབྱིན་ཇི་གིས་བཞག་ད་ལྟ་དེ་དུས་དབྱིན་ཇི་གིས་དུམ་བུ་གཅིག་དེ Jewish ལ་སྤྲད་ཡ་བྱས་དུམ་བུ་གཅིག་དེ Arab གི་ཁ་ཆེ་ལ་དུ་སྤྲད་བྱས་ད་དུ་བགོ་བཤའ་རྒྱབ་ནས་དབྱིན་ཇི་ཕྱིན་པ་རེད། དེ་བྱས་ཡ་དེ་དུ་ད་དེ Jewish དེ་འཛམ་གླིང་གར་གང་ཡང་གྲམས་ཀྱི་ཡོད་པའི་སྐབས་སུ་ཁོ་རང་ཚོ་ཚང་མ་ཚུར་ལོག་བྱས་ནས་ཁོ་རང་ཚོ་གི་ཡང་བསྐྱར་དུ་དེ་ལ་སོ་སོ་གི་ལུང་པ་བཙུགས་བྱས་ཡ་དེ་བྱས་བྱས་དེ་སྐབས་སུ་ཨ་རི་གིས་དང་པོ་ངོས་ལེན་བྱས་བྱས་ཨ་རི་གིས་ངོས་ལེན་བྱས་བྱས་ད་ལྟའི་འཛམ་བུ་གླིང་ནང་ད་རྒྱལ་ཁབ་མང་པོ་གཅིག་གིས་ངོས་ལེན་བྱས་བྱས་ད་རྒྱལ་ཁབ་རང་ཆགས་བྱས་དུ་བསྡད་ཡོད་རེད། གནས་སྟངས་དེའི་སྐབས་སུ་ད་ལྟའི་ཕཱ་ལེ་སི་ཐན་དེ་ཡང་ཁོ་རང་ཚོ་ཕྱོགས་གཅིག་ལ་ཡོད་པ་ཆགས་ད་ལྟ་གྷ་ཛ་ལ་དེ་ཡང་དེ་ཟུར་གཅིག་ལ་ད་ལྟ་ཡང་ཁོ་རང་ཁ་ཆེ་གི་ཤུགས་ཆེན་པོ་བྱས་ཡོད་པ་ད་དེ་གཉིས་ཀ་ཕཱ་ལེ་སི་ཐན་བརྩི་གི་ཡོད་རེད། དཀྱིལ་མ་དེ་ལ་དུས་ཨིས་ར་ཨེལ་ཡོད་རེད་ད་བྱས་ཙང་གི་ད་ལྟའི་ཇེ་རུ་སི་ལེམ་དེ་ཁོ་ཚོ་གི་གྲོང་ཁྱེར་གཙོ་བོ་དེ་བྱས་ད་ནི་ད་ལྟ་གྷ་ཛ་ལ་དེ་ད་ཟུར་ལ་ཆུང་ཆུང་ཅིག་ད་གི་རྒྱ་མཚོའི་མཐའ་དེ་ལ་ཁུག་དེ་ལ་ལྷག་བསྡད་ཡོད་རེད་པ། ཨ་ནི་དུ་བྱས་ནས་ད་ད་ལྟ་ཁོ་ཚོའི་སྔོན་མ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་དུ་བའི་དམག་ཆེན་པོ་ཅིག་རྒྱབ་བཞག་དེ་རྗེས་ལ་ནི་ད་བསྡུས་སུ་དམག་མཚམས་བཞག་ནས་ནི་ད་ལྟ་བར་དུ་ཁོ་ཚོ་ཅིག་ད་ལྟ་མཚམས་ནས་མི་རེ་རེ་གཉིས་ཀྱི་ཕར་ཚུར་བསད་རེས་རྩེ་ཡ་རེད། ནི་འཕྲོག་རེས་རྩེ་ཡ་རེད་ད་དེ་འདྲའི་མི་ཚོས་ཀོ་ད་བྱུང་བསྡད་པ་འགྲོ་ཤེས་ན་ནི་ལོ་ཁ་ཤས་སྔོན་ལ་ད་ག་རང་དམག་འཁྲུག་ག་ལ་ཆེན་པོ་བྱུང་ཡོད་རེད། ད་དེ་འདྲའི་འགྲོ་ནི་ད་ད་འདྲའི་དམག་དེ་ད་ད་འདྲའི་ད་ད་ཨིས་ར་ཨེལ་གྱི

ལགས་སོ་ལགས་སོ་ད་ལྟ་པད་མ་ཆོས་འབྱོར་ལགས་ཁྱེད་རང་གསུངས་པ་ནང་བཞིན་དེ་གྷ་ཛ་ཟེར་ཡ་དེ་ཁོ་ཕཱ་ལེ་སི་ཐན་གི་ཁོངས་གཏོགས་ཡིན་པ་བཟོ་འདྲ་ཆ་ཤས་བཟོ་འདྲ་ཡིན་པ་བྱས་ཨ་ནི་དེ་གི་ས་ཆ་དེ་ཕྱོགས་གཅིག་ནི་དེ་རྒྱ་མཚོ Mediterranean Sea འབྲེལ་བ་ཡོད་པ་བྱས་ནི་ལྷོ་ཕྱོགས་ལ་ཞུས་པ་ན Israel ཡིན་པ་བྱས་ནུབ་ཕྱོགས་ལ་བྱས་པ་ན Egypt དང་འབྲེལ་བ་ཡོད་པ་བྱས

ཨ་རབ་ཟེར་ན་ད་ང་ཚོ་བོད་པ་གི་བཤད་སྟངས་ཡིན་ན་ཁ་ཆེ་རེད་ཁ་ཆེ་བ་བཟོ་འདྲ། ཨི་སི་ལམ་གི་ཆོས་བྱེད་ཀྱི་འདི་ལ་གོ་དེ་ཡོད་ར། ཨི་སི་རེལ་ཨི་སི་རེལ་ནང་དེ་མང་ཆེ་ཆུ་ཇུ་ཨེར་རེད་འདུག་ར་ཇུ་ཨེར་ཟེར་ན་ཁོ་ཚོ་ཡང་ཆོས་མ་འདྲ་ཟེར་མི་རིགས་དཔེ་མ་འདྲ་ཟེར་ན་ད་ང་ཚོ་དེ་འདྲ་བརྩི་གི་ཡོད་ར། དེ་འདྲ་ཡིན་དུས་དེའི་ནང་གི་སྐྱབས་བཅོལ་བ་མང་པོ་ཅིག་གི་གྲུབ་བཞག་གི་ད་ད་ད་གྲོང་ཁྱེར་གྷ་ཛ་དེ།

ད་དེ་འདྲ་གི་སྔོན་མ་ཁ་ཆེའི་ནང་ལོག་ནས་ང་རང་ཚོ་ཁ་ལོ་ནང་འཁྲུག་མང་པོ་བྱས་རྒྱལ་པོ་མང་པོ་ཅིག་འདུག་བ། དེ་འདྲ་གི་ད་དེ་འདྲ་གི་ཕར་ཚུར་མང་པོ་བྱས་བྲོས་ནས་གཅིག་གི་གཅིག་ལ་བྲོས་ད་ཁོང་ཚོ་དུས་སུ་ནང་འཛིང་མང་པོ་ཐོན་ནས་དེ་འདྲ་གི་བྲོས་པ་མི་འགྲོ་ད་ནང་བཞིན་ད་ལྟའི་དེ་རྐྱེན་གཅིག་ག་རེ་ཡོད་ལབ་ན། ད་ལྟའི་པ་ལི་སི་ཐན་ལ་རྒྱབ་སྐྱོར་བྱེད་མཁན་མང་ཆེ་བ་དེ་ཨི་རན་གྱི་བྱེད་ཀྱི་ཡོད་རེད་དེ་ཁ་ཆེ་གི་ཆོས་ལུགས་གཅིག་བྱས།

ཨ་ནེ་ཡང་ཅིག་ཨ་རི་དང་ད་ལྟའི་ཨི་ཟི་རལ་ལ་དགའ་མཁན་ས་བདུད་ཀྱི་ལྟ་བ་ལངས་ཕྱོགས་ལ་དགའ་མཁན་དེ་ཚོ་བྱས་ཨ་ནེ་དམག་དེ་ཨི་ཟི་རལ་དང་ཧ་མ་སི་བར་ལ་རེད་ཞུ་བ་ཨ་ནེ་གྷ་ཛ་སི་ཀྲིབ་རེད་དོ་གྷ་ཛ་སི་ཀྲིབ་ཀྱི་བར་ལ་རེད་ལ་ཅིག་ད་དེ་པ་ལེ་སི་ཏིན་ལ་རྒྱལ་ཁབ་ཅིག་གིས་རྒྱལ་ཁབ་གཉིས་ཀྱི་བར་ལ་དམག་རྒྱག་གི་མེད་པ་འདྲ་པོ་བྱས།

དེ་ད་ཨེ་ཟི་རལ་ཉི་པ་རུ་གུ་མ་ཁྲུ་རེ་སི་ཏི་ཁར་ཅན་དེ་ཆེ་པ་དེ་བཤད་དེ་གོ་ད་ད་ཁྱེད་རང་ལ་ཡན་ད་ཨ་རི་གི་ས་ཁོང་དུ་ཚོགས་གི་ཡོང་ཁོང་ཚོགས་གི་ལ་དམ་ཅིག་ད་དེ་ནུ་ཆོ་པ་གི་ལྟ་བ་དེ་ཆོ་ད་ཨ་ནི་ཞིན་ཡོང་ནུ་ཆོ་གི་འགའ་ད་ཡོད་ཁིན་གི་ས་ཁོང་དུ་ཚོགས་གི་ཡོང་མ་འདྲ་སི་གི་འདྲ་བཤད་སི་གོ་རེ་ད་དེ་ཐ་ཉི་དེ་གཞན་འདྲ་མི་བེད་སྤྱི་གཏང་གུ་རེ་དེ་ཁར་ཅན་དེ་ཆེ་པ་དེ་བཟོ་གི་གོ་རེ། ཁྱེད་འདི་ཡི་འདི་རེད་དོན་དེ་ཨི་ཟི་རེལ་དང་པཱ་ལི་སི་ཐན་དམག་རྒྱབ་དགོས་ལ་ད་པཱ་ལི་སི་ཐན་གྱི་ད་ལྟ་གྷ་ཛ་སི་ཀྲིབ་ཡོད་བསྡད་པ་དང་ཨ་ནི་ཕར་ཕྱོགས་དེ་ལ་ད་ལྟ་ཇུ་རི་སི་ལམ་ཡོད་དེ་གཉིས་གཉིས་ཀ་ཡར་ལངས་ཡར་སོ་འགྲོ་ད་ནང་བཞིན་རྒྱལ་ཁབ་གཉིས་ཀྱི་བར་ལ་དམག་རྒྱབ་དུས་ཨ་ནི་རྒྱལ་ཁབ་གཉིས་དེ་དེར་སོ་སོ་རྒྱལ་ཁབ་གཉིས་ཀྱི་དོན་དག་རྒྱབ་ཀྱི་ཡོད་པཱ། ཨུ་ཧུ། ཨ་ནི་དེ་བྱེད་དུས་ད་ལྟའི་ཁ་ཆེ་དེ་ཚོ་གི་ཚང་མ་གི་ད་བཤད་རེད་ད་ནང་བཞིན།

དམག་རྒྱག་དུས་དམག་རྒྱག་ས་དེ་འཇིགས་སྐུལ་རིང་ལུགས་པའི་ཚོགས་པ་དེ་ལ་བརྒྱབ་དུས་ཡང་ཁོ་བརྒྱབ་ན་དེ་ཟེར་དེ་ཁ་ལོ་བརྒྱབ་ན་རྒྱབ་ཆོག་འདུག་ཟེར་བ། རྒྱུ་འབྲས་ཀྱི་ངོ་བོ་གུ་རལ་གྱི་ཆེད་དུ་ནི་གསར་ཁང་སོ་སོའི་གི་བཀོད་སྟངས་ལོགས་ཀ་ལོགས་ཀ་རེད་ཤག། ཨ་ལེ་ལེ་ལེ་དེ་ཁྱེད་རང་དངོས་གནས་དཔེ་དོ་སྣང་ཡག་པོ་བྱས་ཤག་ད། ང་གཉིས་དེ་རྒྱལ་ཁབ་སོ་སོ་གི་ལངས་ཕྱོགས་དེ་ལ་སྡོད་འདུག་ག་ས་ད་ལྟ་ཁྱེད་རང་གི་ཨ་རི་གི་ལངས་ཕྱོགས་དེ་ཅིག་གསུངས་སོང་དེ་དང་མཉམ་དུ་རྒྱ་ནག་གི་དེ་གི་དམག་འཁྲུག་དེ་ནང་ལ་ཡང་ལངས་ཕྱོགས་དེ་ཡང་ང་ཚོ་ཞི་ར་བོད་པ་ཚོ་གི་ལྟ་དགོས་ཀྱི་གནད་འགག་ཆགས་ཡོད་རེད་དེ་ཁོ་རང་ཚོ་རྒྱ་མི་གི་ལངས་ཕྱོགས་དེ་ག་རེ་ག་འདྲ་རེད་འདུག་དེ་ད་ལྟའི་རྒྱ་མི་གི་ལངས་ཕྱོགས་དེ་རྩ་བའི་རྒྱ་མི་གི་ད་དེ་སྔོན་ལ་ད་ལྟའི་ཨ་ཕི་རི་ཀ་ནང་ལོག་ལ་རྒྱ་མི་གི་ད influence ལ་འོག་ལ་ད་ཁོང་ཚོ་གི་ཁ་ལོ་ཁ་གེ་ལ

རྒྱ་ནག་གི་རྩ་བའི་འདུག་ས་མ་གི་ཁ་སང་ཕྱི་སྲིད་ལས་ཁུངས་ནས་མ་འདུག་ས་དེ་འདྲ་དེ་རེད་རེད་རེད་བཤད་གནང་པའི་སྐབས་སུ་རྒྱ་ནག་ད་ལྟའི་དམག་དེའི་ནང་ལོགས་ལ་ཁོ་ཚོས་ཀྱི་ཧ་མ་ས་ཀྱི་མིང་བཏོན་ཡོད་མ་རེད། ཨུ་ཧུ། ད་ཨི་ཛི་རལ་ལ་དོན་རྐྱེན་བྱུང་པ་དེ་ལ་ང་ཚོའི་ཀྱི་ད་བློ་འཚབ་ཡོད་ནི་སྡུག་སེམས་མཉམ་བསྐྱེད་ཡོད་ལ་སོགས་བྱས་ཨ་འདི་འདྲའི་མི་གི་ད་ཚེ་སྲོག་ལ་ང་ཚོས་ཆེ་མཐོང་བཞག་དགོས་རེད་ལབ་མ་གཏོགས་ནི་ཧ་མ་ས་འཇིགས་སྐུལ་རིང་ལུགས་ཚོགས་པ་ལ་སོགས་དེ་འདྲའི་ཁོ་མིང་ཁྱོན་བཏོན་ཡོད་མ་རེད་དེའི་སྐབས་སུ་ད་ལྟའི་ཨ་རི་གི་གྲོས་ཚོགས་འཐུས་མི་ཁག་ཅིག་མ་གིར་རྒྱ་ནག་ལ་འཚམས་གཟིགས་ཕྱིན་སོང་བ། ཅག་ཤུ་མར་ད་ཁོང་ཚོ་གསུང་དགོས་ར། ཨ་རིའི་གྲོས་ཚོགས་ཀྱི་ཐོག་མ་ཅག་ཤུ་མར་ད་ཁོང་ཚོ། རེད་རེད་ཁོང་ཚོ་རུ་ཁག་དེ་གྲོས་ཚོགས་སྐབས་སོགས་ནས་རྒྱ་ནག་ལ་ཡང་དེའི་གནོན་ཤུགས་ཞེ་པོ་སྤྲད་ཡོད་པ་རེད་ཁྱེད་རང་ཚོ་གི་ད་ལྟའི་ལངས་ཕྱོགས་དེ་ཤུགས་ཆེན་པོ་མི་འདུག་ལབ་འདྲ་བ། དེ་གཅིག་སྤྲད་པ་རེད། དེ་ནས་ད་ཁ་སང་ད་ལྟའི་དེ་རྒྱ་མིའི་གི་ད་ཁ་སང་སྔོན་མ་ཕྱི་ཟླ་དྲུག་པའི་ནང་ཡ་ད་ལྟ་ཨི་ཟི་རེལ་གྱི།

རེད་རེད་རེད་བྱས་ཙང་ད་ནང་བཞིན་རྒྱ་ནག་གི་ག་དུས་ཡིན་ན་བར་དུ་ལ་བར་དུ་ལ་ལངས་བྱས་ཅིག་ཞི་བདེ་གི་རྣམ་པ་ཅིག་ཤུགས་ཆེན་པོ་ཅིག་བསྟན་བྱས་མང་པོ་གི་མང་པོ་ཅིག་གི་ག་རེ་ལབ་ཀྱི་འདུག་ཟེར་ན་ཨ་རི་གི་ཅིག་བར་དུ་ལ་ཡ་ད་མི་མི་གཉིས་རྒྱག་རེས་ཤོར་པ་ན་དཀྱིལ་ཁུལ་ལ་ལངས་བྱས་ད་ཁྱེད་རང་མ་མ་འཛིང་གོ་ཁྱེད་རང་མ་འཛིང་ཟེར་ཅིག་བར་དུ་ལ་ཡ་ཞི་བདེ་གི་ཐོག་ནས་དཀའ་ངལ་སེལ་སེལ་ཡ་ལ་ཡ་ཅིག་ག་རེ་ལབ་དགོས་ན་ང་ཚོ་འདྲ་བོད་པ་འདྲ་ཨ་སློབ་སྟོན་པ་བཟོ་འདྲ

ཆིག་སྟོང་བཞི་བརྒྱ་རེད་ཆིག་སྟོང་བརྒྱད་བརྒྱ་རེད་བས། ཨང་དེ་འདྲ་རེད་ཟེར་ལབ་ཀྱི་འདུག་ཨང་ཏྲི་ཟེར་མི་མི་མང་བསད་བྱས་བསྡད་ཡ་ད་རོ་ག་ས་ག་མཐོང་བསྡད་ཡ་ད་ང་ཚོ་དེར་དེར་ཁ་སང་བརྙན་འཕྲིན་ནང་མཐོང་བསྡད་ཡ་ཡོད། དེ་འདྲའི་གི་གནས་སྟངས་ཅིག་ད་ཧ་མ་སེ་ཡ་དེ་ཁོང་ཚོ་མང་པོ་ཅིག་གིས་འཇིགས་སྐུལ་རིང་ལུགས་པ་ཅིག་བརྩི་བསྡད་ཀི་དེ་ལ་ཡ་རྒྱ་ནག་གི་ཐད་ཀ་ཐད་མཛུ་གུ་བཙུགས་ནས་ཁྱེད་རང་ཚོ་གི་དེ་འདྲ་བྱས་བསྡད་ཡ་དེ་ཡག་པོ་མ་རེད་ཟེར་མིང་བཏོན་ནས་མ་བྱས་ཡ་དེ་ཡག་པོ་མ་རེད་ཟེར་ཡ་གི་གསར་འགྱུར་བརྒྱུད་ལམ་ཁག་མང་པོ་ཅིག་གི་དྲག་པོའི་ཐོག་ནས་བཤད་བསྡད་ཡ་དེ་དང་གཅིག་དང་གཉིས་ཏེ། ཁོ་རང་ཚོ་གིས་རྒྱ་ནག་རྒྱ་ནག་གི་མཐུན་སྒྲིལ་མི་བཤིག་ཡ་གི་ཐབས་ཤེས་གཅིག་བྱེད། གཉིས་ནི་ཁོ་རང་ཚོ་གིས་གཅིག Arab། ད་ལྟ་ད Israel གི་ཐུག་བསྡད་ས་གི་རྒྱལ་ཁབ་དེ་ཚོ་ཚང་མ་ཁ་ཆེ་གི་རྒྱལ་ཁབ་ཡིན་ཙང་ཁ་ཆེ་གི་རྒྱལ་ཁབ་དེ་ཚོ་ལ་ངོ་སྲུང་གི་ཡོད་རེད་ལབ་མཁན་དེ་འདྲ་གཅིག་དེ་རིང་ཁ་སང་གསར་འགྱུར་མང་པོ་ཅིག་དཔྱད་རྩོམ་ནང་ཐོན་བསྡད་ཀྱི་འདུག་ཀྱང་དེ་མཐོང་ཡོད་རྒྱུ་རེད། རྒྱ་ནག་གི་དང་འདྲི་ཀ། དང་པོ་དེ་ལ་ཡ་བར་གནས་རང་བཞིན་གྱི་རྣམ་པ་བསྟན་ནས་ཕར་ཚུར་གཉིས་ཀ་ལ་ཡང་དང། གང་ཡང་མི་གདམ་པ་ནི་དཀྱིལ་འཁོར་ལ་ལངས་བྱས་ཏེ་ནི། ཕྱོགས་རིས་མི་བྱེད་པ་གྱི་རྣམ་པ་དེ་བསྟན་གྱི་རེད། དེ་ཀ་དེ་ཀ་ལྟ་ཤོག་ཁག་གཉིས་ནང་ནས་གཅིག་གདམ་བྱས་ནས་ཤོག་ཁག་གཅིག་ལ་ཕར་ཕྱོགས་ལྷུང་བྱས་བསྡད་ཡ་དེ་བཤད་བསྡད་ཡོད་ར། ཁྱེད་རང་གི་ཕལ་ཆེར་གསར་འགྱུར་མང་པོ་ཅིག་ཀློག་ཡོད་ཀྱི་རེད་དེ་འདྲའི་གི་ཕྱོགས་གཅིག་ལ་ཕར་ལངས་དགོས་ཡག་གི། ད་ཡང་གནས་ས་འདྲ་པོ་ག་ལེ་ག་ལེ་གནས་ས་འདྲ་པོ་སླེབས་ཡོང་ཡ་དེ། རྒྱ་ནག་གི་ག་རེ་ལ་དམིགས་བསྡད་ཡོད་རེད། གཙོ་བོ་ཨི་ཟི་རལ་ལ་སྐྱོན་བརྗོད་བྱས་ཡོད་པ་ནི་ཁོ་རྒྱལ་ཁབ་ཅིག་རེད་བ། ཨུ་ཧུ། ཨ་ནི་པཱ་ལི་སི་ཐན་དང་རེད་ཧ་མ་སི་ལ་རྒྱབ་རྒྱ་ནག་གི་སྐྱོན་བརྗོད་བྱས་ཡོད་པ་ཡིན་ན་དེའི་རྒྱབ་ལོགས་ལ་ད་ད་ལྟ་ཨི་རན་ཡོད་རེད་ཨི་ཇི་པ་ཡོད་རེད་ཨ་ནི་ཕ་གི་ཇོར་ཌན་ཡོད་རེད་ལེ་བྷ་ནན་ཡོད་རེད་ད་དེ་ཚོ་ཚང་མ་ལངས་ཡོང་གི་རེད་ད་ནང་བཞིན་རྒྱ་ནག་དང་ཡང་དེ་ཨི་རན་གྱི་བར་ལ་འབྲེལ་བ་ཡག་པོ་ཡོད་རེད་ད་ནང་བཞིན་ད་ལྟའི

ཨ་ནེ་རྒྱ་ནག་གི་ལངས་ཕྱོགས་དེ་ཕལ་ཆེར་ད་ད་ར་ཤ་གི་ཨུ་རུ་སུ་ཟེར་ང་ཚོ་ར་ཤ་ལ་གོ་རེད་དེ་གི་ལངས་ཕྱོགས་ད་ཨ་ནེ་ཨི་རན་ད་ད་ཧ་མ་སི་གི་རྒྱབ་ལོགས་ལ་ཡོད་རེད་རོགས་པ་བྱེད་ཀྱི་ཡོད་རེད་ཟེར་གི་ར་ང་ཚོ་ད་དེ་བཤད་བསྡད་ཀྱི་འདུག་ཨ་གསར་འགྱུར་མང་པོ་ཅིག་གིས་ལས་ཁུངས་མང་པོ་ཅིག་གིས་ཁ་ཤས་ཀྱིས་ད་དཔང་རྟགས་ཡོད་མ་རེད་ད་ཁོང་ཚོ་འབྲེལ་བ་ཡག་པོ་ཡོད་རེད་བྱས་ཙང་ཁོང་ཚོ་རྒྱབ་ལོགས་ཀྱི་མཚོན་ཆ་བེད་སྤྱོད་བཏང་ཡ་རེད་ཨ་ནེ་ད་ཅིག་དམག་དམག་སྦྱོང་རེད། དེ་ནས་གཞན་དག་གི་མཐུན་རྐྱེན་རོགས་རམ་ཚང་མ་ཨི་རན་ནས་སྤྲད་གི་ཡོད་རེད་ལབ་ཀྱི་ད་གོང་དུ་དེ་འདྲ་ལབ་ཙང་རྒྱ་ནག་དེ་ཚོ་ལྟ་བ་འདྲ་པོ་ཅིག་བྱས་བྱས་ཨ་ནི་མང་པོ་ཅིག་ལབ་ན་ནུབ་ཕྱོགས་པ་གི་རྒྱ་ད་ཨ་རི་དང་དེ་ད་དབྱིན་ཇི་ཟེར Britain གི་ལྟ་བ་དེ་ཚོ་དང་དཔེ་ད་ཁ་གཏད་རེད་བསྡད་ཤག་ཟེར་དེ་འདྲ་ལབ་ཀྱི་འདུག་རྒྱ་ནག་གིས་ག་རེ་བྱས་ནས་ད་དེ་ཚོར་གནད་འགག་ཅིག་ཆགས་འདུག་མ་གཞི་ཁོ་རང་ཚོ་དོན་ནི་ནུབ་ཕྱོགས་ཀྱི་ལྟ་བ་དེ་འགྲོ་གི་ཡོད་མ་རེད་ཁོ་དམར་ཤོག་གི་རྒྱལ་ཁབ་ཅིག་ཚང་མ་གི་རེད། ལབ་བསྡད་ཡོད་རེད་ལ་དམར་ཤོག་གི་ལྟ་བ་དེ་འཛིན་བསྡད་ཡོད་འདུག་ཨ་ནི་ད་ལྟ་གི་གནད་འགག་དེ་འདྲ་ཆགས་འདུག་ཡང་གནས་ཚུལ་དེ་མང་སྙན་ས་དོད་པོ་ཆགས་འདུག། འདི་ཐོག་ནས་ཡང་ག་རེ་མཚོན་གྱི་ཡོད་རེད་ང་ཚོ་ག་རེ་ཧ་གོ་ཐུབ་ཀྱི་ཡོད་རེད། གཙོ་བོ་ད་ལྟའི་དམག་དེ་དག

ད་ཁོ་རང་ཚོ་ཚང་མ་དེའི་གསུམ་ཀ་ལྟ་བ་གཅིག་པ་རུ་ཆགས་བསྡད་དུས་ད་དེ་གི་འགྲོ་འགྲོ་བོ་ཤེས་དགོས་ཡོད་རོ་ཨ་ནི་ད་ཕྱོགས་འདི་ཡོང་དུས་སུ་ཨ་རི་དང་ད་ཡུ་རོབ་གཙོ་བོ་བྱས་ཡོང་དུས་དམངས་གཙོ་ལ་དགའ་མཁན་གྱི་རྒྱལ་ཁབ་ཕྱོགས་གཅིག་བྱས་ཚུར་ཕྱོགས་འདི་ལ་གཅིག་ད་ཕ་ལོར་དམངས་གཙོ་ཡིན་དགོས་ངེས་ཡིན་ད་ཡང་གཅིག་མི་གཅིག་དབང་འཛིན་གྱི་དམངས་གཙོ་ཟེར་རོ་དེ་འདྲའི་ཡོད་མཁན་དང་ད་གང་ལྟར་ཡང་ཁོ་རང་ཚོ་ཁོ་རང་ཚོ་ཕྱོགས་གཅིག་བྱས་དུས་སྤྱིར་ང་ཚོ་ལྟ་བ་ལངས་ཕྱོགས་གཉིས་ཡོད་འདུག་ཟེར་དབྱེ་བ་ཕྱེ་ནས་ནི་ཕ་ལོར།

ལབ་སྟངས་དེ། ཁྱེད་རང་བལྟས་པས་ན། ཁྱེད་རང་ལ་བལྟས་པས་ན། དེ་ཚིག་ཐ་སྙད་བཀོད་སྟངས་དེ་ག་འདྲ་ཟེར་བཀོད་ན་ཏག་ཏག་འགྲིག་གི་ཡོད་རེད། ཁྱེད་རང་གི་དགོངས་ཚུལ་ག་འདྲ་འདུག་ང་ཚོ་བོད་པ་ཚོ་དེ་ཐོག་ལ་ག་འདྲ་བལྟ་དགོས་རེད། ཁོ་ཚོ་ལས་ང་ཚོའི་བོད་པའི་མི་སྒེར་ཐོག་ནས་སྐད་ཆ་འདི་དག་ཆོས་ཆོས་ཆོས་ཀྱི་དག་ཅིག། ཁ་ལོ་ཁ་སློབ་སྦྱོང་གི་གནས་ཚད་ལ་བོར་ད་འདྲའི་གནས་ཚད་འདི་གནས་ཚད་ག་ཚོད་ཡིན་མིན་འདི་ལ་བལྟ་དུས་ཚིག་ག་ཚོད་གཏང་གི་རེད་བ་ཡིན་ནའི་ཐད།

ཁོ་རང་ཚོ་གི་གཞུང་དབང་བསྒྱུར་བྱས་ཟེར་དེ་ནི་ཁོ་རང་ཚོ་གི་ད་ལྟའི་འཇིགས་སྐུལ་རིང་ལུགས་པའི་ཚོགས་པ་འདིའི་དམག་མིའི་འགྲོ་བ་ཡི་གེའི་ངོ་བོ་ལ་འཕགས་གྱུར། ཡང་འདི་འདྲ་བྱས་ནས་ད་ཉིས་སྟོང་དྲུག་ནས་ཀྱི་ད་ལྟ་བར་དུ་ཁོ་ཚོས་འོས་བླུགས་ཡོད་མ་རེད་ད། ཁོ་རང་ཚོས་མཚམས་མཚམས་ནས་སོ་སོ་མ་དག་རེད་བསམ་ནས་ཅིག་ཞེད། ད་ཆོས་དེ་གའི་ཡང་ཁོ་ཚོའི་ནུས་པ་ད་དུང་ཡང་ཆེར་འགྲོ་གི་རེད་བསམ་ནས་བླུགས་མ་ཐུབ་ད་འདུག་བྱས་བྱས་ཡང་ད་ལྟ་ཁོ་ཚོས་ད་ཁ་ལོ་སྔོན་མ་ཐོབ་བྱ་རྒྱུ་འདི་གི་མ་ཞུས་ནས་འགྲོ་བསྡད་ཀྱི་ཡོད་རེད་བ།
དེ་འདྲ་ཡིན་ད་ཁོ་ཚོ་འཇིགས་སྐུལ་རིང་ལུགས་པ་རེད་ལབ་ན་ནི་ཁོ་ཚོ་ཆབ་སྲིད་ཚོགས་པ་གི་གཞུང་ཞིག་ཡིན་པས་སོ་འདྲ་བོ།

ལགས་སོ། ཁོ་རང་ངོ་ནས་བྱས་ན་ཨེ་ཟི་རལ་གྱི་རྒྱལ་ཁབ་དང་གཅིག་གྲོས་མོལ་གི་བྱེད་ཡ་ང་ཚོ་སྐད་ཆ་བཤད་དགོས་རེད་མ་རེད་གི་ལབ་དུས་ང་ཚོ་རྩ་བ་ཉིད་ནས་ཨེ་ཟི་རལ་དང་བཤད་ཡ་མེད་ཨེ་ཟི་རལ་གཏོར་ཡ་རང་གི་དམིགས་ཡུལ་ཡིན་གསལ་པོ་གསལ་རྐྱང་ལབ་ཡོད་རེད་ལབ་འདུག་བ་ཁོ་རང་ཚོས་རོ། དེ་བཞིན་གྷ་ཟ་གི་བྷེན་གི་གཞུང་དང་མ་འདྲ་ཡ་ལྟ་བ།

བོད་གཞུང་དང་འབྲེལ་བ་ཆེན་པོ་ཡོད་སྔོན་མ་ནས་ང་ཚོས་བོད་པའི་གཞོན་སྐྱེས་དེ་འདྲ་ཕ་གི་ལ་ཞིང་ཁ་བཏབ་ཀ་འགྲོ་བྱས་ཏེ་ལས་ཀ་ཡང་སྤྲད་ཀྱི་ཡོད་རེད་ཟེར་ནས། ད་ཁ་ཆེ་མང་པོ་ཞིག་བྱས་ཡོང་དུས་ད་ལྟའི་ད་ཁ་ཆེ་ལུང་པ་མང་པོ་ཞིག་ངོ་རྒོལ་རྒྱབ་འདུག་ད་ཡང་ང་ཚོས་ད་ལྟའི་ད་སྲང་ལ་བསྡད་བྱས་ད་ཁ་ལོ། བསྔོ་བ་སྨོན་ལམ་བརྒྱབ་བསྡད་རེད་ད། རེད། ག་ས་ས་ཆ་དེ

སྨན་དང་ཁ་ལག་སྨན་ཚང་མ་ཆད་དེ་ཡང་དེ་འདྲ་གི་གནས་སྟངས་ཅིག་རེད་གསུང་གི་འདུག་ད་དེ་འདྲ་བྱས་དུས་ནས་དེ་སྒང་ལ་ཁྱེད་རང་གི་ཚིག་མདོར་བསྡུས་ཟེར་ཁྱེད་རང་གི་ལོ་དེ་ཡང་མཐོང་དེ་ཡང་འདི་ཚོ་ཅིག་གསུང་ནས་ནས་དེ་རིང་ང་ཚོ་ལེ་ཚན་དེ་དེ་ཚང་ཁྱེད་རང་ལ་བཀའ་འདྲི་ཞུ་བ་དེ་མཇུག་བསྒྲིལ་གི་ཡིན། ལགས་སོ་ད་ད་འདྲའི་ཁ་སང་ཧ་མ་སི་གིས་ཨི་ཟི་རལ་སྒང་ལ་ད་རྒྱག་དུས་ག་ཚོད་མེར་ཁྱོ་ད་བོ་ར་མེ་ཤུགས་འཕུར་མདའ་དེ་སྡེབ་གཅིག་ཡང། ལྔ་སྟོང་ནས་བདུན་སྟོང་བར་བརྒྱབ་པའི་བཤད་ཀྱི་ཡོད། ད་ལྟ་འདི་སྐབས་སུ་ཨི་ཟི་རལ་གྱི་ལྕགས་ཀྱི་སྤོ་ལོ་གྱིས་ད་ག་འདྲ་བར་སྣང་ཁམས་ནས་ཏོག་ག་ལ་གང་འཚམ་ཅིག་གཏོར་ཐུབ་པ་རེད། མ་ཟད་དེ་གཏོར་ཐུབ་ན་ནི་ད་རྒྱལ་ཁབ་བོར་མེད་པ་བྱས་རེད། ད་ད་ལྟ་ཕར་རྒྱག་དུས་སྐབས་སུ་ག་པ་ལ་བཞུགས་ཀྱི་ཡོད་ན་ང་ཁང་པ་འདི་གང་ལ་བཞུགས་ཀྱི་ཡོད་ཁྱེད་རང་ཚོ་མ་དྲན་ནས་ནི་ད་ལན་སྤྲད་ཀྱི་ཡོད་རེད། ཐ་ན་ཅིག་ད་ཁ་སང་འདུག་ཨི་ཟི་རལ་གྱིས་ཕ་གི་ལ་ཡི་གེ་བཀྲམ་བྱས་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་ལ་མ་ཐོན་ན་ནི་ད་མི་མང་པོ་ཞིག་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་ལ་སྡེབ་གཅིག་ལ

དྲག་པོའི་དམག་གི་ཐོག་ནས་རྙོག་གླེང་གསར་བ་ཡོང་ཡ་འདི་ད་ཨིས་རལ་དང་པཱ་ལེ་སི་ཐན་བར་ལ་ད་རྩོད་རྙོག་ཆེན་པོ་བྱུང་ཡ་འདི་རེད་ད་ཨིས་རལ་དང་པཱ་ལེ་སི་ཐན་གི་རྩོད་རྙོག་འདི་ད་གནས་ཚུལ་གསར་བ་མ་རེད་ད་ལོ་སྟོང་ཕྲག་མང་པོ་འགྲོ་གི་ཡོད་རེད་ད་ཁོང་ཚོའི་ད་ལྟ་ལོ་རྒྱུས་བརྩིས་པ་ཡིན་ན་ལོ་སྟོང་ཕྲག་ལྔ་ཙམ་གྱི་ལོ་རྒྱུས་བཤད་ཀྱི་འདུག་ལོ་སྟོང་ཕྲག་ལྔ་ཙམ་ནང་ལ་ཡང

ཨ་ནི་དྲག་པོའི་དམག་གིས་ནི་ག་ལ་བ་ར་མདུན་མཆོང་རྒྱག་མཁན་དང་ནི་ད་རྒྱལ་སྤྱི་ནང་ལ་གསར་འགྱུར་བརྒྱུད་ལམ་ཁག་ནང་ལ་ཡང་ནི་དྲག་པོའི་དམག་གི་འཇིགས་སྐུལ་རིང་ལུགས་པ་ཟེར་གི་འདུག་ཧ་མ་སི་ལ Terrorist ལབ་ཡ་འདི་ཧ་མ་ད་འདི་ཧ་མ་སི་ད་ཧ་མ་སི་འདི Palestine ནང་གི་ཆབ་སྲིད་ཚོགས་པ་གཅིག་རེད། ཆབ་སྲིད་ཚོགས་པ་སྤྱི་བཏང་པཱ་ལེ་སི་ཐན་ནང་ལ་ཆབ་སྲིད་ཚོགས་པ་ད་རེ་གནོད་བྱས་ནས་ཧྥ་ཏ་ལབ་ཡ་ཆབ་སྲིད་ཚོགས་པ་གཅིག་དང། ཧ་མ་སི་ལབ་ཡ་ཆབ་སྲིད་ཚོགས་པ་གཉིས་ཡོད་རེད། ཧྥ་ཏ་དང་ཧ་མ་སི་བར་གྱི་ལས་ཀ་བྱེད་སྟངས་མ་འདྲ་ཡོད། ཧྥ་ཏ་ལབ་པ་ཡིན་ན་དྲག་པོའི་དམག་ལ་ཡང་ལག་པ་མ་བཅངས་པ། གྲོས་བསྡུར་བྱས།

ཨ་ནི་ང་རང་ཚོ་རྩོད་ལེན་བྱེད་ཀྱི་ཡིན་ལབ་པའི་དེ་འདྲས་ཅིག་རེད། ད་ཡང་འདི་གཉིས་བར་ལ་ལྟ་བ་ལངས་ཕྱོགས་ཀྱི་ཐོག་ནས་ཁྱད་པར་ཅིག་འདུག་ཧྥ་ཏ་ལབ་ཡ་འདི་ག་རེ་ཟེར་ན་ང་ཚོ Palestine དེ་ལོ་སྟོང་ཕྲག་མང་པོ་སྔོན་ནས་རང་བཙན་ཡིན་ང་ཚོ་རང་བཙན་ལ་བྱེད་ཀྱི་ཡིན། ཡིན་པ་ཡིན་ནའི Israel ཟེར་མཁན་དེའི་ཡང་གཅིག་ལོ་རྒྱུས་རྙིང་པ་དང་ནི་དངོས་གནས་རང་གི་ཐོག་ནས་དེ་འདྲས་ཞིག་རེད་ཁོ་ཚོས་གནས་དགོས་ཀྱི་རེད་ང་ཚོས་གནས་དགོས་ཀྱི་རེད། ནི་ཞི་བདེ་ལྷིང་འཇགས་ཀྱི་ཐོག་ནས་ནི་གནས་ཐུབ་དགོས་རེད་ཅེས་ཅེས་དེ་འདྲའི་ལངས་ཕྱོགས་དེ་འདྲའི་ཟིན་མཁན་ཅིག་རེད་ཤག་ཧ་མ་སི་ལབ་དུས། ང་ཚོ་ད་ཨི་ཟི་རལ་མཉམ་དུ་ད་རྩ་བ་ཉིད་ནས་འཕྲིན་ཡན་དགོས་ཀྱི་མ་རེད། ནི་ཨི་ཟི་རལ་དེ་མེད་པ་བཟོ་གི་རེད། བྱས་ཙང་ང་ཚོ་དྲག་པོའི་དམག་གི་ཐོག་ནས་གཅིག་སྲོག་བློས་བཏང་བྱེད་སྒོའི་ཐོག་ནས་ག་རེ་བྱེད་དགོས་ནའི་ང་ཚོས་བྱེད་ཀྱི་ཡིན་ལབ་པའི་ལངས་ཕྱོགས་འདི་འདྲའི་ཟིན་མཁན་ཅིག་རེད་ཤག། ལགས་སོ་ལགས་སོ། ད་ལྟ་ད་ལྟ་དམག་གི་ཐོག་ནས་མགོ་འཁྲིད་བྱས་བྱས་ཏེ་ཧ་མ་སི་ལབ་པ་དེ་བྱས་ཙང་ཧ་མ་སི་ལབ་པ་ཡིན་ན་པཱ་ལི་སི་ཐན་གི་ད་ཆབ་སྲིད་ཚོགས་པ་ལྟ་བ་ལངས་ཕྱོགས་དྲག་པོ་ཟིན་མཁན་འདི་འདྲའི་ཅིག་རེད།
འདི་གི་ཐོག་ནས་ད་ངེད་ཅག་མ་རྒྱབ་པའི་གནས་སྟངས་ཅིག་ཡོད་དེ་ཡང་ངེད་ཅག་མ་རྒྱབ་པའི་རྒྱུ་མཚན་དེ་ཡང། གནས་ཚང་གཞན་པ་ཅིག་རེད་དེ་ང་ཚོ་གཞུག་ལ་སྐད་ཆ་བཤད་ཡག་རེད། ད་ལྟའི་གནས་སྐབས་ལ་ང་ཚོ་ལྟ་ཅིག་ཆབ་སྲིད་ཚོགས་པ་ངོས་ཟིན་ཡག་གི་ཨ་ནི་ལྟ་བ་ལངས་ཕྱོགས་ཟིན་ཡག་གི་དབྱེ་འབྱེད་དེ་ཡོད་ཙང་ཞུས་པའི་དོན་དེ་རེད། བསྟན་འཛིན་ལགས་ད་ལྟ་ཨིས་ར་ཨེལ་དེ་གི་རྒྱལ་ཁབ་དེ་ག་འདྲ་བྱས་ནས་བཙུགས་རེད་ཨ་ནི་དེ་ནང་ལ་ཡང་ད་སྔས་མ་དེ་ཧི་ཊི་ལར་གྱིས་ཨ་ནི Jewish མི་མང་དཔེ་མང་པོ་བསད་ཨ་ནི་ད་དཔེ་དེ་མི་རིགས་རྩ་མེད་གི་དེ་འདྲ་གི་གནས་སྟངས་བྱུང་མི་མང་པོ་ཅིག་ཡུ་རོབ་རྒྱལ་ཁག་དུ་ཨ་ནི་ཚུད།

ཨ་རབ་རྒྱལ་ཁག་གི་ཕཱ་ལེ་སི་ཐན་དེ་ནི་ཕར་རྡོ་ཞིག་ཆུང་རུ་ཆུང་རུ་ཟེར་དགོས་རེད་ད། དེ་འདྲ་གི་བྱས་རྗེས་ནི་མི་མང་པོ་ཅིག་སྐྱབས་བཅོལ་ཕར་གྷ་ཟ་ལ་ཕར་འགྲོ་དགོས་འཁེལ་དེ་འདྲ་ཟེར་དེ་ཡ་ལོ་རྒྱུས་བཤད་བསྡད་ཀྱི་འདུག་དེ་འདྲ་ཡིན་ན། དེ་ཐོག་ལ་དེ་ཅིག་གསུང་རོགས་བྱེད་དང། རེད་ད། ད་ལྟ་ཨི་ཟི་རལ་ཨི་ཟི་རལ་འདི་ད་ད་ནང་ང་ཚོའི་བོད་པའི་སྤྱི་ཚོགས་ནང་ལོགས་ལ། ཨི་ཟི་རལ་ཕཱ་ལེ་སི་ཐན་སྐོར་ལ་ཨི་ཟི་རལ་ཧ་གོ་མཁན་མང་ཆེ་ཨི་ཟི་རལ་སྐོར་ལ་ཧ་གོ་གི་རེད་ཨ་ནི་ཨི་ཟི་རལ་སྐོར་ལ། ཨི་ཟི་རལ་ཟེར་མཁན་དེ་སྤྱིར་བཏང་མི་རིགས་དེ་ལ་ཇུའུ་མི་རིགས་ལབ་ཀྱི་རེད། ཇུའུ་མི་རིགས་དེ་ད་ལྟ་ད་གདོང་གཞི་བལྟས་པ་ཡིན་ན་ནམ་རྒྱུན་ད་ཅིག་ཅིག་མི་གདོང་པ་དཀར་བོ་སྐྲ་སེར་བོ་རེད་པ་སྐྲ་སེར་བོ་སྐྲ་རྒྱ་མོ། མིག་སྔོན་པོ། ད་ནམ་རྒྱུན་ང་ཚོ་དབྱིན་ཇིའི་མི་དེ་དབྱིན་ཇིའི་མི་རིགས་ལ་ཨོ་འདི་འདྲ་བོ་འདྲ་བོ་ཅིག་ཡོད་རེད་ཨ་ནི་ཁོ་རང་ཚོས་མི་རིགས་ལ་ཡང་ཇུའུ་མི་རིགས་ལབ་ཀྱི་རེད་ཨ་ནི། ཨ་ནི། ཁོ་རང་ཚོའི་སྐད་ཡིག་དེ་ལ་ཧི་བུརུ་ལབ་ཀྱི་རེད་ཧི་བུརུ། ཨ་ནི་ལུང་པ་དེའི་མིང་ལ་ཨིས་རལ་ལབ་ཀྱི་རེད། ད་ད་ལྟ་ཨིས་རལ་ཁྲ་ཡ་འདི་ཨ་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལ་དམག་ཆེན་གཉིས་པའི་གཞུག་ལ། ཨ་ནི་ད་འཇུའུ་མི་རིགས་ཟེར་མཁན་དེ་ད་འཛམ་གླིང་ཁྱོན་ཡོངས་ལ་ཨ་ནི་ཁྱབ་བྱས་ལྷག་བསྡད་ཡོད་རེད་ད་ང་ཚོ་ནམ་རྒྱུན་བོད་པའི་སྤྱི་ཚོགས་ནང་ལོགས་ལ་ཅིག་ང་རང་ཚོ་ནང་ལོགས་ཡིན་ནའི་རེད་འཛམ་གླིང་ཡོངས་ལ། མི་སོ་སོའི་རྒྱལ་ཁབ་ཀྱི་རང་བཙན་འཐབ་རྩོད་བྱེད་པའི་སྐབས་དཔེ་བླང་ས་ཡོད་ན་མེད་ན་འཇུ་མི་རིགས་ལ་དཔེ་བླངས་དགོས་རེད་ལབ་ཡས་དེ་ནམ་རྒྱུན་སྐད་ཆ་ཅིག་འཛམ་གླིང་ཁྱོན་ཡོངས་ལ་ཁྱབ་ཡོད་རེད་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལའི་འདི་ཡོད་ད་ནས་འཐབ་རྩོད་འདི་རྒྱུན་རིང་པོ་ལོ་ག་ཚོད་ཕྱིན་པ་ཡིན་ནའི་མ་བརྗེད་པ་བྱས་བྱས་འཐབ་རྩོད་རྒྱུན་གནས་བྱས་པ་ཡིན་ན་ཨི་ཟི་རལ་ཟེར་མཁན་འདི་ལོ་ཉིས་སྟོང་གི་གཞུག་དེ་ནས་གོ་ནས་ཡང་བསྐྱར་སོ་སོའི་རྒྱལ་ཁབ་རང་བཙན་ཐོབ་བྱས

ཅིག་གི་སྐོར་ལ་རེད། དེ་སྐབས་ལ་ད་སྟོབས་ཉམས་པའི་སྐབས་ཀྱི་འདི་འདྲའི་ཐོག་ནས་ཁོང་ཚོ་ད་སྐྱབས་བཅོལ་བྱས་བྱས་རྒྱལ་ཁབ་ག་ས་ག་ལ་ཡང་ཁྱབ་བྱས་ཕྱིན་པ་རེད། ཡིན་པས་ནི་དེ་སྐབས་ལ་ཨི་ཟི་རལ་གྱི་གཡས་གཡོན་གང་ས་ཨ་རབ་ཀྱི་མི་རིགས་བྱས་ཨ་ནི་སྐད་འདི་ཨ་ར་པིག་སྐད་རྒྱབ། ཆོས་འདི་ཁ་ཆེ་ཆོས་ཨིསི་ལཱམ་ཆོས་བྱེད་མཁན་བྱས་བྱས་ཙང་ཁོང་ཚོ་ཉེ་འཁོར་གྱི་ལུང་པ་ལ་འགྲོ་མ་འདོད་བྱས་ལུང་པ་ཐག་རིང་པོ་ཕྱིན་བསྡད་ཡོད་རེད་ད་དེང་སང་ཨ་རི་ནང་ལ་ཡོད་རེད་ཡོ་རོབ་རྒྱལ་ཁབ་ནང་ལ་ཡོད་རེད་ར་ཤི་ཡ་ནང་ལའི་ཡོད་རེད་རྒྱལ་ཁབ་ནང་མང་པོ་ཙམ་ལ་ནང་ལ་འགྲོ་བསྡད་ཡོད་རེད། ད་འདིའི་མི་རིགས་འདི་ལ་ཨ་ནི་ད་ལྟ་སྔོན་མ་ད Germany ནང་ལོགས་ལ Hitler ལངས་པའི་སྐབས་ལ་སྔོན་མ་ནས་ད Jew མི་རིགས་མང་པོ་ཅིག Germany རང་ནང་ལ་ཡོད་པ་སོང་ཙང་ཁོང་ཚོས་ཆབ་སྲིད་ཀྱི་ཐོག་ནས་དཔལ་འབྱོར་གྱི་ཐོག་ནས་དཔེ་ནུས་པ་ཆེན་པོ་རེད་ཨ་རི་ནང་ལ་ཡིན་པ་ཡིན་ནའི་དེང་སང

ང་ཚོའི་རྒྱལ་ཁབ་འཇར་མན་མི་རིགས་ཀྱི་ནུས་པ་ཉམས་ཡས་དང་སྐྱོན་ཆ་བྱུང་སོང་ཟེར་ནི་ཡ་ལ་འདི་ཇུའུ་མི་རིགས་ལ་དཀྲིས་བྱས། ཇུའུ་མི་རིགས་འདི་དམག་ཆེན་གཉིས་པའི་སྐབས་ལ་ས་ཡ་དྲུག་ལྷག་ཙམ་ཅིག་བསད་རེད་ཅེས་བྱས། འདི་ཡིས་ད་འཛམ་གླིང་ཁྱོན་ཡོངས་ཀྱི་ལོ་རྒྱུས་ནང་ལ་ཡང་གསལ་གྱི་རེད། གསལ་ནི་ད་ཅིག་གིས་ཇུའུ་མི་རིགས་ཟེར་མཁན་དེ་དཀའ་ངལ་འདི་ག་ཚོད་མྱངས་ནས་ད་དུང

ད་ལོ་ཉིས་སྟོང་རིང་ཁོ་ཚོས་ད་རང་བཤད་བསྡད་པ་རེད། ང་ཚོ་ད་ཅིག་སོ་སོའི་རྒྱལ་ཁབ་རང་བཙན་ཤོར་བཙན་བྱོལ་བ་ཆགས་ནས་ཨ་ནི། རྗེས་མ་ལོ་ང་ཚོ་ཇུ་ག་རེ་ཇེ་རུ་སེ་ལེམ་ལ་ཐུག་གི་ཡིན་ད་ར་ཅིག་ད་ང་ཚོ་བོད་པའི་སྤྱི་ཚོགས་ཡིན་པ་ཡིན་ན་ཡང་སེ་ཡང་ང་ཚོས་ད་རྗེས་མ་ལྷ་ས་ལ་མཇལ་ཡོང་ལབ་རེད་བོད་ནང་ཐུག་ཡོང་ཨ་ནི། ཨོ་བོད་རང་བཙན། ཐོབ་བྱས་ཨ་ནི་གཞིས་བྱེས་མཉམ་འཛོམས་བྱུང་ནས་ཨ་ནི། ཉི་མ་ལྷ་ས་ལ་ཤར་གྱི་རེད་ལབ་ཡས་ཀྱི་ང་ཚོ་ད་ཅིག་སྨོན་ལམ་འདོན་བྱས་ཅིག་བཤད་སྲོལ་ཨོང་དེ་ནང་བཞིན་འཇུ་མི་རིགས་ཀྱི་འཇུ་མི་རིགས་ཀྱི་སྔོན་མ་ད་ག་རང་བཤད་ཀྱི་ཡོད་རེད་བྱས་ཙང་འཇུ་མི་རིགས་ལ་དཔེ་བླངས་བྱས་ང་ཚོ་ཡིན་པ་ཡིན་ན་ད་ཉི་མ་ལྷ་སར་ཤར་ཡོང་ཨ་ནི་གཞིས་བྱེས་མཉམ་འཛོམས་ཀྱི་ཐོག་ནས་བོད་ལ་མཇལ་ཡོང་ཨ་ནི་ལྷ་ས་ལ་མཇལ་ཡོང་ལབ་ཡས་ཀྱི་དེ་ཇུའུ་མི་རིགས་ཀྱི་རྗེས་མ་ཇུ་རུ་སི་ལུམ་ལ་མཇལ་ཡོང་ལབ་ཡས་ཀྱི་སྐད་ཆ་འདི་ནས་ང་ཚོ་དཔེ་བླངས་ཡིན་ཟེར་ཏེ་དེ་འདྲའི་ནམ་རྒྱུན་བཤད་བསྡད་ཀྱི་ཡོད་རེད། ད་ཇུའུ་མི་རིགས་ཀྱིས་དེ་འདྲའི་དེ་འདྲའི། དཀའ་ལས་བརྒྱབ་ནས་ལོ་ཉིས་སྟོང་གཞུག་ལ་ཡང་རང་བཙན་ལྡན་པའི་རྒྱལ་ཁབ་དེ་ཆགས་རེད། ཆགས་པ་ཡིན་ནའི་འདི་སྐབས་ལ་ད་ལྟ་ཨི་ཛི་རལ་གྱིས། Palestine། དཔེར་ཆ་བཞག་ན་ཨི་ཛི་རལ་གྱི་ཞེ་དྲག་གི

ཁྱོད་ཀྱིས་ངའི་མི་རིགས་རྒྱ་ཆེན་པོ་དང། ཐག་གིར་དུ་ཁོ་འདི་ཡོད་པ་སོང་ཙང་ཁོ་ཚོའི་ནུས་པ་འདི་སྟོན་མ་ཐུབ་པ་སོང་ཙང་ཁོ་ཚོ་སྐྱབས་བཅོལ་འགྲོ་དགོས་བྱུང་སྟེ་མཐའ་མ་སོ་སོའི་རྒྱལ་ཁབ་གསར་འཛུགས་བྱས་ཡིན་ལབ་གཅིག་དུང་ཕྱུར་དྲུག་ཅུ་ཡོད་དུས་ལ། ད Palestine གྱིས་ག་རེ་ལབ་ཀྱི་ཡོད་རེད་ཟེར་ན་ད་ང་ཚོ་ལོ་སྟོང་ཕྲག་མང་པོ་ང་ཚོ་རང། ཨ་ནི་རྒྱལ་ཁབ་ཅིག་འདི་ཡིན་ཨ་ནི། Israel ཟེར་མཁན་འདི་ད་ཉེ་ཆར་འདི་འདྲའི་ཆགས་ཚར་ཞིག་རེད་ཨ་ནི་ཁོ་རང་ཚོ་དམག་ནུས་པ་རང་གི་ཐོག་ནས་ང་ཚོའི་བར་ལ་ཡོང་བཙན་འཛུལ་བྱས་བྱས་ད་ང་ཚོ Palestine མི་རིགས་ཁོ་རང་ཨ་ནི་རྩ་མེད་བཟོ་གི་འདུག་མེད་པ་བཟོ་གི་འདུག་ཟེར་བྱས་འདི་འདྲས་ལབ་ཀྱི་ཡོད་རེད་བྱས་ཙང་དེ་འདི་གཉིས་ཀྱི་དམག་དེ་ད་ཅིག་ང་ཚོ་ནས་ད་ཅིག། ང་ཚོ་ད་ཅིག་ག་ལ་འགྲོ་བ་རིགས་དྲུག་བཤད་དུས་ལྷ་མི་ལྷ་མ་ཡིན་ཟེར་མཁན་འདི་ག་དུས་ན་ད་དམག་རང་རྒྱབ་བྱས་བཟོ་ཨེ་མི་དགོས་ཅིག་ལབ་དུས་ཤེས་དཔེ་ཅིག་བླང་དགོས་ར་ད་འདི་འདྲ་བོ་ཨི་ཟི་རལ་དང་པཱ་ལེ་སི་ཏན་གྱི་དམག་དེ་ད་འདི་འདྲ་བོ་རེད་ད་ད་ལྟ་བུ་དུ་དམར་གསོད་རྐྱང་རྐྱང་བཏང་བྱས་འདི་འདྲས་ཀྱི་གནས་སྟངས་འདི་འདྲས་ཆགས་པ་རེད། ཕར་ཚུར་ད་བཙན་ཉོ་བཙན་ཉོ་རང་བཞིན་གྱི་ཐོག་ནས་མུ་མཐུད་འདི་དམག་རྒྱ་རི་ཕར་འགྲོ་ཚུར་འཕང་ཕ་གིས་ཚུར་འཕང་ད་ནི་བྱས་ནས་འགྲོ་བསྡད་ཡོད་རེད་དོ།

ཨི་ཟི་རལ་མི་རིགས་དེ་ད་ཅིག་གི་ངས་ད་གིན་ཞུས་པ་ནང་བཞིན་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལ་ནི་འཛམ་བུ་གླིང་རྒྱལ་ཁབ་ག་བ་ག་ས་ནས་སློབ་སྦྱོང་ཤེས་ཡོན་ནི་སྐད་རིགས་སློབ་སྦྱོང་ཚན་རིག་སློབ་སྦྱོང་ཡར་ཐོན་ལས་བྱེད་ཀྱི་སློབ་སྦྱོང་ཉམས་མྱོང་མ་འདྲ་འདི་འདྲའི་སློབ་སྦྱོང་བྱེད་པའི་ཚུར་ལོག་ཡོང་པའི་སྐབས་ལ་ནི་ཨི་ཟི་རལ་རྒྱལ་ཁབ་ནང་ལ་བྱེ་ཐང་དང་རྡོ་རུག་ཡིན་པ་ཡིན་ནས་ཁོ་ཚོའི་ཚན་རིག་གི་སློབ་སྦྱོང་གི་ཐོག་ནས་བྱེ་ཐང་དེ་གང་ཚང་སྤང་ཐང་དང་རྩྭ་ཐང་དང་ཤིང་ནགས་ལ་ཡར་བསྒྱུར་བྱས་ད་ལུང་པ་ཁོ་རང་བབས་ཏེ་བྱེ་ཐང་སློག་པའི་འགྱུར་བ་དེ་འདྲ་ཞིག་བཏང་བཞག་ཡོད་རེད། ཕ་གི་ནང་ལ་སྤྱི་ཆིངས་མ་བརྩེགས་ཐབས་ད་ཁོ་རང་ཚོའི་ཁ་ནང་ལོར་བེད་སྤྱོད་བཏང་ཡས་གཙོ་བོ་གཅིག་འདི་ཡོད་རེད Olive ལབ་པའི་ཤིང་འབྲས་ཅིག་ཡོད་རེད། ལྕང་མ་ནང་བཞིན་ཡོད་པ་གང་ཞིག་ལ་འདི་ལ་ཡང་ཤིང་འབྲས། ད་ལྟ་ང་ཚོ་ཆེས་ཆེས་སྔོ་བསྡུ་བྱ་ལབ་ཡ། ནག་པོ་འདྲ་བོ་ཅིག། ཆེས་སྔོ་བསྡུ་སྣུམ་སྣུམ་ལབ་ཡ་དེ་ར། Olive oil ལབ་ནས་ད་སྣུམ་ད་ཆེན་པོ་སྣུམ་ད་གོང་ཆེན་པོ་ཞེ་པོ་ཅིག་ངས་ཇི་ཡོད Olive oil ལབ་ཡ་ཅིག་ཨ། ཨ་ནི་ང་ཚོ་དེང་སང་པི་ཛ་ཟ་དུས་འདིའི་སྒང་ལ་ཡར་ནག་པོ་ཅིག། ཤིང་འབྲས་ནག་པོ་ཅིག་འདི་འདྲ་གཏོར་གི་འདུག་པ་ནང་ལོ་རྩིག་གི་ཡོད་དེ་ངས་ཅིག། ཨོ་འདི་ད་ཨི་ཟི་རལ་གི་ཐོན་ཁུངས་ཡོད་ན་མེད་ན། འདི་རེད། གོང་ཆེན་པོ་ཡོད་རེད་ཨེ་ཡང་འཕྲོད་བསྟེན་ལ་ཞེ་པོ་ཅིག་གི་ཕན་ཐོགས་པོ་ཡོད་རེད་བཤད་བྱས། འདི་འདྲའི་བཤད་གི་རེད་དེ་ཚོ་ཁོ་རང་ཚོའི་ད་ཅིག་ཚན་རིག་གི་ཐོག་ནས་ད་འདི་མ་ཟད་དམག་གི་ནུས་པ་དཔེ་ཆེན་པོ་རེད་རྒྱ་གར་འཛམ་གླིང་ཁྱོན་ཡོངས་ནང་ལོགས་ལ་ཨ་ནི་ཅིག་གི་མེ་མདའ་མེ་ཤུགས་འཕུར་མདའ་གློག་འཕྲུལ་ཆས་གསང་བའི་གི་འཕྲུལ་ཆས་ཡོད་ན་མེད་ན་ཚད་མཐོ་ཤོས་འདི་འདྲས་ཨ་ནི་འདི་ནས་འཛམ་གླིང་རྒྱལ་ཁབ་མང་པོ་ལ་ཚོང་འགྲེམ་བྱེད་ཀྱི་ཡོད་རེད། རྒྱ་གར་ཡིན་པ་ཡིན་ནས་མེ་མདའ་གྱི་ལག་ཆ་དང་མདེའུ་དང་ཨ་ནི་འཕྲུལ་ཆས་ཀྱི་ལག་ཆ་མང་པོ་ཅིག་ཨི་ཟི་རལ་ནས་ཚུར་ཉོ་གི་ཡོད་རེད། བྱས་ཙང་འདི་འདྲས་ཀྱི་ཨ་ནི་ཚད་དང་ལྡན་པའི་གི་ཨ་ནི་དཔལ་འབྱོར་ཡོང་ཁུངས་འདི་ནས་གཙོ་བོ་གཅིག་འདི་འདྲས་ཆགས་ཏེ་འདི་ངས་ཡང་གལ་ཆེན་པོ་ཅིག་ཐོག་ནས་ཞུས་ན་བསམས་སོང། འདི་གི་ཐོག་ནས་ང་ཚོ་ག་རེ་གོ་ཐུབ་ན་ཨིསི་རཱཨེལ་གྱི་ནང་འདི་ད་ཅིག་གི་ཤེས་ཡོན་དང། འཕྲུལ་ཆས་དག་རང་གི་ཐོག་ནས་རྒྱལ་ཁབ་ཀྱི་རྣམ་པ་ཁོ་རང་འགྱུར་བ་བཏང་བྱས་པ་ཅིག་སྔོན་མ་པཱ་ལེ་སི་ཐན་གྱི་བྱེ་ཐང་དང་བོང་བུ་དེད་བྱས་རྩྭ་ཐང་འདི་འདྲའི་ནང་ལོར་བསྡད་པའི་གནས་སྟངས་འདི་ཨིསི་རཱཨེལ་གྱི་ནང་ལ་སློབ་སྦྱོང་ཀྱི་བྱེད་སྐབས་ཉེར་བསྡུས་ལོ་དྲུག་ཅུའི་ནང་ལ་ཡང་འཛམ་གླིང་ནང་ལ་འགྱུར་བ་སྐོར་བཏང་སྟེ་གནས་སྟངས་དེ་འདྲའི་ཅིག་ཀྱང་ཆགས་བསྡད་ཡོད་རེད། དེའི་ཐོག་ནས་ད་ཨི་ཟི་རལ་ཟེར་མཁན་འདི་ད་ལྟ་དཔལ་འབྱོར་ཆབ་སྲིད་གང་ཅིའི་ཐོག་ནས་ནུས་པ་ཆེན་པོ་ཆགས་ཡས་དང་ཨ་ནི་ཨ་རབ་ལུང་པ་ཚང་མས་ཀྱི་རུབ་རྒྱབ་ཡས་ནས་བརླག་མ་དཀའ་བའི་གནས་སྟངས་འདི་དེ་འདྲའི་ཅིག་ཆགས་བསྡད་ཡོད་རེད། ད་འདི་གང་ད་ལྟ་ཁྱེད་རང་གི་དྲི་བ་བཀོད་ཡས་འདི་ལ་རྒྱ་ནག་གི་ལངས་ཕྱོགས་ག་རེད། ཨ་རི་གི་ལངས་ཕྱོགས་ག་རེད་ཟེར་གྱི་འདི་བཀའ་འདྲི་གནང་གི་ཡོད་རེད། ད་རྒྱ་ནག་གི་ལངས་ཕྱོགས་འདི། ད་ད་ལྟའི་གནས་སྐབས་ལ་བརྩིས་པ་ཡིན་ན། གཙོ་བོ་རྒྱ་ནག་གི་ཆབ་སྲིད་ཐོག་ནས་ཁེ་ཕན་གཅིག་ག་རེ་ཡོད་རེད་ཟེར་ན། ད་ལྟའི་རྒྱ་ནག་གི་དམིགས་ཡུལ་འདི་ཨ་ནི་ཨ་རི་འཛམ་གླིང་ཁྱོན་ཡོངས་ཀྱི་ད་རྒྱལ་ཁབ་སྟོབས་ཤུགས་ཆེ་ཤོས་ཆགས་ཡོད་པ་སོང་ཙང། ཨ་རི་འདི་ཕར་ཕུད་བྱས་རྒྱ་ནག་ཁོ་རང་རང་ཨ་རི་གི་ཚབ་བྱས་ནས་འཛམ་གླིང་ཁྱོན་ཡོངས་ལ་ཡ་སྟོབས་ཤུགས་ཆེན་པོ་ཆེ་ཤོས་ཆགས་ཡས་ཀྱི་དམིགས་ཡུལ་འདི་ཨ་ནི་རྒྱ་ནག་གི་དམིགས་ཡུལ་རེད་ཟེར་བྱས་དེ་འཛམ་གླིང་ནང་ལ་ཨ་ནི་གནད་དོན་དབྱེ་ཞིབ་པ་ཚང་མས་ཀྱི་དག་རང་ཤེས་ཀྱི་ཡོད་རེད་ཤེས་ཀྱི་ཡོད་སོང་ཙང་ད་རྒྱ་ནག་གི་ཨ་རི་གི་ཚད་ད་ལྟ་ལོངས་ཀྱི་ཡོད་དཔལ་འབྱོར་གྱི་ཐོག་ནས་ལོངས་ཀྱི་མ་རེད་ཡར་ཐོན་ལས་གཞི་འཛམ་གླིང་རྒྱལ་ཁབ་མཉམ་དུ་བར་གྱི་འབྲེལ་བ་གང་ཅིའི་ཐོག་ནས་ད་ལྟ་ཚད་ལོངས་ཀྱི་ཡོད་མ་རེད། སྤྱིར་བཏང་རྒྱ་ནག་གི་ཇུས་ག་རེ་ཟེར་ན་ཨ་རི་གི་སྟོབས་ཤུགས་ཉམས་ཡ་ལ་ཨ་ནི་དམིགས་ཐག་གི་ཐོག་ནས་ཇུས་བྱས་བྱས་ཅི་གི་དབྱེ་བ་ཕྱེ་ཡ་དང་བར་གནས་བྱེད་ཡ་དང། ཁོ་ཚོའི་སྒང་ལ་འགོག་རྒོལ་བྱེད་ཡ་དེ་ད་རྒྱ་ནག་གི་ད་ལྟའི་དམིགས་ཡུལ་བྱེད་གི་ཡོད་རེད། ཨ་ནི་དམིགས་ཡུལ་བྱེད་ཡ་ནང་ནས་གཅིག་ག་རེ་ཟེར་ན་ཨ་རི་གི་ད་ད་ག་དེའི་ཁུལ་ལ་ཡ་ཨ་ནི Middle East ལ་ཨ་ནི་ད་ག་ག་རེ་རེད་འཛམ་གླིང་ཁྱོན་ཡོངས་ཀྱི་ཨ་ནི་སྣུམ་འདོན་མཁན་རྒྱལ་ཁབ་དེའི་ཁུལ་ལ་འབྲེལ་བ་ཉར་བྱས། ཁོང་ཚོའི་ཁོང་ཚོ་དང་ཨ་རི་གི་ཆབ་སྲིད་ཁག་མང་པོ་ཅིག་མཐུན་གི་མེད་པ་སོང་ཙང་འདིའི་བར་ལ་ཡ་ཨ་ནི་དབྱེ་འབྱེད་བྱེད་ཡ་གི་ཐབས་ཤེས་ཅིག་བྱེད་གི་ཡོད་རེད། ཨ་རི་ཡིན་པ་ཡིན་ན་སྔོན་མ་ཨི་རན་ཨི་རག་དམག་རྒྱག་པའི་སྐབས་ལ་དང་པོ་ཨི་རན་ལ་རྒྱབ་སྐྱོར་བྱས་རེད།

Brics ཚོགས་འདུའི་ནང་ལོགས་ལ་རྐང་བཙུགས་ནས་རྒྱ་ནག་གི་རྒྱབ་སྐྱོར་རང་བྱས་ནས་ཕ་གི་ནང་ལ་བཅུག་ཐུབ་ཡ་གནད་དོན་འདིའི་སྒང་ལ་ཡ Saudi Arabia དང Egypt འདི་ཚོ་རྡོ་སྣུམ་གྱི་ཐོན་ཁུངས་ཤུགས་ཆེན་པོ་ཡིན་པ་སོང་ཙང་ཁོང་ཚོའི་མཉམ་དུ་གྲོགས་པོ་བསྒྲིགས་ཏེ་རྒྱ་ནག་ལ་ཡ་འགལ་ཟླ་བྱེད་ཡ། ལྷག་པར་དུ Iran དང་ཨ་རི་བར་ཆབ་སྲིད་ཀྱི་ཐོག་ནས་མཐུན་འགྱུར་མེད་པ་སོང་ཙང Iran ལ་ཡ་ཆབ་སྲིད་ཀྱི་ཐོག་ནས་རྒྱབ་སྐྱོར་བྱེད་ཡ་དེ་འདྲའི་གི་ཐོག་ནས་ད་ཁོང་ཚོའི་ཁོང་ཚོའི་ལངས་ཕྱོགས་དེ་ད Palestine ལ་ཡ་རྒྱབ་སྐྱོར་བྱེད་ཀྱི་ཡོ་རེད། ཨི་ཛེ་རལ་དགག་པ་རྒྱག་གི་ཡོད་བྱས་ཙང་ད་ལྟ་རྒྱ་ནག་ཨ་ནི་ཁ་ཆེ་རྒྱལ་ཁབ་མང་པོ་ཅིག་མཉམ་དུ་རྒྱབ་སྐྱོར་བྱས་ནི་ཨ་ནི་པཱ་ལེ་སི་ཐན་ཡ་རྒྱབ་སྐྱོར་བྱས་ཏེ་འདི་འདྲ་ཅིག་རེད་ད་ཡང་བསྐྱར་ད་ལྟ་རྒྱ་ནག་རང་གི་གནད་རྒྱ་རིགས་རང་ཨ་ནི་རྒྱ་ནག་སྐོར་ལ་གནད་དོན་དབྱེ་ཞིབ་པ་བྱེད་མཁན་འགའ་ཤས་ཅིག་ག་རེ་བཤད་གི་འདུག་ཟེར་ན། ད་ལྟའི་ཛ་དྲག་གི་ཐོག་ནས་པཱ་ལེ་སི་ཐན་གྱི་ཆབ་སྲིད་ཚོགས་པ་ཧ་མ་སི་གིས་ཨི་ཟི་རལ་སྒང་ལ་དམག་བརྒྱབ་ཡ་འདི་རྒྱ་ནག་རང་གིས་སྦྱིན་བདག་བྱས་ནི་ཁོང་ཚོ་ལ་ཡ་རྒྱུད་སྐུལ་བྱས་རེད་ཟེར་ཏེ་རྒྱ་ནག་རང་གི་རྒྱ་རིགས་རང་རྒྱ་ནག་སྐོར་ལ་གནད་དོན་དབྱེ་ཞིབ་པ་བྱེད་མཁན་འགའ་ཤས་གཅིག་གིས་རང་གི་འདི་འདྲ་བཤད་ཀྱི་འདུག་བྱས་ཙང་ཨི་ཟི་རལ་ཨི་ཟི་རལ་དངོས་གནས་བྱས་ན་པཱ་ལེ་སི་ཐན་ནང་ལོགས་ལ་ཨ་ནི་ཧ་མཱས་ཀྱི་དེ་འདྲའི་དམག་རྒྱག་ཐུབ་ཡས་ཀྱི་ནུས་པ་ཅིག་ཡོག་མ་རེད། མེད་པ་སོང་ཙང་ད་ལྟ་བར་དུ་ཨ་ནི་དེ་གའི་ཆབ་སྲིད་ཀྱི་ཐོག་ནས་ཨ་ནི་བཏང་སྙོམས་བྱེད་བྱས་བསྡད་ཡོག་རེད། ད་ད་ལྟ་ཐོལ་རྒྱག་ཨ་ནི་དམག་ཆེན་པོ་ཞེ་པོ་ཅིག་མི་སྟོང་ཕྲག་ལྷག་ཅིག་བསད་ཐུབ་ཡས་ཀྱི་ནུས་པ་ཅིག་ལྷག་པར་དུ་ཨི་ཟི་རལ་གྱིས་རྩ་བ་ཉིད་ནས་ཧ་མ་གོ་བ་ཨ་ནི་ཆགས་ཡས་ཀྱི་གནས་སྟངས་འདི་ཨ་ནི་རྒྱ་ནག་རང་གིས་ཨ་ནི་རྒྱུད་སྐུལ་བྱས་བྱས་ཨ་ནི་ཧ་མཱས་ལ་ཡག། དམག་རྒྱབ་ཡས་ཀྱི་ནུས་པ་འདི་འདྲའི་ཅིག་བཟོ་ཐུབ་པ་རེད་བཟོས་པ་རེད། འདི་བཟོ་ཡ་གཙོ་བོ་འདི Israel སྒང་ལ་དམག་བརྒྱབ་པ་ཡིན་ན Israel འདི་རང་བཞིན་གྱིས་ཕར་དམག་བརྒྱབ་པ་ཆགས Israel དང་ཁ་ཆེ་རྒྱལ་ཁབ་བར་ཡ་དམག་ཅིག་ལངས་པ་ཡིན་ན་ཨ་རི་རང་བཞིན་གྱིས་ཨ་རི་གི་ནུས་པ་ཅིག་ཉམས་འགྲོ་གི་ཡོད་པ་སོང་ཙང་འདི་གི་ཐོག་ནས་ཨ་རི་ལ་དམག་བརྒྱབ་པ་གཅིག་པ་རེད་ཟེར་བྱས་དེའི་གནད་དོན་དབྱེ་ཞིབ་པ་འགའ་ཤས་གཅིག་གིས་ད་ག་རང་བཤད་ཀྱི་འདུག་ད་ཨ་རི་གི་ལངས་ཕྱོགས་གཅིག་བལྟས་པ་ཡིན་ན། ཨ་རི་ཁྱོན་ཡོངས་ནང་ལ་ཆབ་སྲིད་པ་ཤུགས་ཆེ་ཤོས་འཇུ་མི་རིགས་རེད། རང་བཞིན་གྱིས་དཔལ་འབྱོར་གྱི་ཐོག་ནས་ཆབ་སྲིད་ཀྱི་ཐོག་ནས་ཨིས་རལ་ལ་རྒྱབ་སྐྱོར་བྱེད་མཁན་གཙོ་བོ་གཅིག་ད་ཨ་རི་རང་ཆགས་བསྡད་ཡོད་རེད་བྱས་ཙང་ཨི་ཟི་རལ་སྒང་ལ་དམག་རྒྱག་པ་ཡིན་ན་ཨ་རི་ལ་ཨ་རི་ལ་དམག་རྒྱག་པ་ནང་བཞིན་ཨ་རི་གིས་འདི་ནང་བཞིན་རྒྱབ་སྐྱོར་བྱས་འགྲོ་གི་རེད་བྱས་ཙང་ཨ་རི་གི་ནུས་པ་ཉམས་ཡས་ཉམས་ཡས་དང་ཨ་ནི་ནུས་པ་ཁ་ཐོར་ཡས་ཀྱི་ཉེན་ཁ་ཅིག་རང་བཞིན་འབྱུང་བསྡད་གི་རེད་དཔེ་དེ་འདྲ་ཅིག་བྱུང་བ་ཡིན་ན་རྗེས་མ་འདིའི་གི་དམག་ད་དུང་འདི་ལས་ཤུགས་ཆེ་རུ་ཕྱིན་པ་ན། ནི། ཁ་ཆེ་རྒྱལ་ཁབ་མང་པོ་གཅིག་གིས་རུབ་རུབ་བཟོས། ཨ་ནི། ཨི་ཟི་རལ་ལ་གལ་སྲིད་ཨ་རི་གིས་རྒྱབ་སྐྱོར་བྱ་དགོས་པའི་གནས་སྟངས་ཆགས་པ་ཡིན་ན། རྗེས་མ། འདིའི་གི། རྒྱ་ནག་གིས་ཐེ་ཝན་ལ་དམག་བརྒྱབ་པ་ཡིན་ན། ཨ་ནི། ཨ་རི་གིས་འདི་ནང་བཞིན་རྒྱབ་སྐྱོར་བྱེད་མ་ཐུབ་པའི་གནས་སྟངས་ཆགས་སྲིད་ཀྱི་རེད་ཟེར་བྱས་ཡང་གནད་དོན་དབྱེ་ཞིབ་པ་འགའ་ཤས་ཅིག་གིས་འདི་འདྲའི་རང་བཤད་མཁན་འདི་འདྲའི་ལ་ཡོད། སོ་ལགས་སོ། ལགས་སོ་ལགས་སོ། ད་ནི་ད་ང་གཉིས་དུས་ཚོད་མང་པོ་མི་འདུག་ཨ་ནི་ཁྲིད་ཐ་མ་དེ་དྲི་བ་དེ་ལ་ཡ་ད། ང་ཚོ་བོད་པ་ངོས་ནས། ཧ་མ་སི་ཀི་ད་དམག་འཁྲུག་དེ་སྐོར་ལ་རེད། ཅི་དམ་ད་ཨ་རབ་རྒྱལ་ཁབ་ཅིག་རེད་འདུག་ག་ཧ་མ་སི་ཏི་ཚོས་ཤོད་དུ་ཚར་ལ། དེའི་རྒྱབ་ལོགས་ལ་དེ་ཡོད་རེད་ཟེར་གོ་རེད་ཨེ་རན་ད་དེ་ཚོ་ཡོད་རེད་ཟེར་གོ་རེད་རྒྱ་ནག་ཡོད་རེད་ཟེར་གོ་རེད། ད་དེ་འདྲ་གི་རྙོག་དྲ་དེ་ཚོ་ལ་ང་ཚོ་བོད་པའི་ངོས་ནས་ཅིག་ལངས་ཕྱོགས་འཛིན་སྟངས་རེད་བསམ་བློ་གཏོང་སྟངས་རེད། བོད་པ་མི་རེ་ངོ་རེ་ནས་གང་འདྲ་འདྲ་བསམ་པའི་འཁྱེར་སོ་གང་འདྲ་འདྲ་འཁྱེར་དགོས་རེད་ལངས་ཕྱོགས་གང་འདྲ་འདྲ་འཛིན་ན་ཏག་ཏག་འགྲིག་བསྡད་སོ་ཁྱེད་རང་གི་ངོས་ནས་དགོངས་གཞི་ག་འདྲ་འདུག། རེད་དང། རྩ་བའི་ཐོག་ནས་ད་ཕཱ་ལེ་སི་ཐན་ཡིན་པ་ཡིན་ནའི་ག་རེ་བཤད་དགོས་ཟེར་ན་ང་ཚོའི་རྒྱལ་ཁབ་སྒང་ལ་ཨིསི་རལ་གྱིས་བཙན་འཛུལ་བྱས་ནས་ང་ཚོ་ང་རང་ཚོའི་ལུང་པ་ནས་སོ་སོའི་ལུང་པ་ཨ་ནི West Bank ནས Gaza Strip། བར་ལ་ཕར་ཚུར་འགྲོ་ཡ་མེད་པ་བཟོ་ཡ་འདི་ཨིས་ར་ཨེལ་གྱིས་བཟོས་རེད། ང་ཚོའི་རྒྱལ་ཁབ་སྒང་ལ་ཨིས་ར་ཨེལ་གྱིས་དབང་ཡོད་བྱས་ནས་ང་ཚོ་ང་རང་ཚོ་ཕ་གིར་སྐྱབས་བཅོལ་ཆགས་ནས་བསྡད་ཡོད་རེད་ཟེར་ཅེས་ཨེ་འདྲས་ལབ་པ་རེད་ཡིན་པ་ཡིན་ནའི། གཅིག་ཐབས་ལམ་བྱེད་ཡ་དེ་ལ་ཨ་ནི་དམག་རྒྱབ་དགོས་དམག་རྒྱབ་ཨ་ནི་ཕར་མི་སྟོང་ཕྲག་བསད་བསད་པ་མ་ཟད་ད་ཚུར་མི་སྟོང་ཕྲག་ལས་ལྷག་ཚུར་བསད་བསད་པ་མ་ཟད་ད་ད་འདྲ་ཨིས་ར་ཨེལ་གྱིས་ལབ་པ་བྱས། Gaza Strip ཟེར་མཁན་ལུང་པ་འདིའི་ནང་ལོགས་ལ་མི་ཡོད་པ་ཚང་མ་ཉི་མ་གཉིས་ནང་ལོགས་ཕྱི་ལོགས་ཐོན་ན་ཐོན་མ་ཐོན་ན Gaza Strip གང་ཚང་འབར་རྫས་བརྒྱབ་བྱས་མེད་པ་བཟོ་གི་ཡིན་ཟེར་གྱི་ཨེ་འདི་བཤད་གི་འདུག་བ་ད་མ་འོངས་པ་དངོས་སུ Gaza Strip ནང་ལོགས་ལ་ཡ་འབར་རྫས་བརྒྱབ་བྱས་གང་ཚང་གཏོར་གྱི་ཡོད་མེད་ད་ཧ་གོ་གི་མ་རེད་དེ་གཏོར་བ་ཡིན་ན་མི་ས་ཡ་གཉིས་ཙམ་ཞིག་ཕ་གི་ནང་ལ་ཡོད་རེད་མི་ས་ཡ་གཉིས་ཉི་མ་གཉིས་ནང་ལོགས་ལུང་པ་ནས་ཕྱི་ལོགས་ཐོན་ཐུབ་པའི་སྐོར་ཡོད་མ་རེད། ནི་གལ་སྲིད་དེ་འདྲའི་གི་འབར་རྫས་བརྒྱབ་བྱས་བསད་པ་ཡིན་ན། མི་ས་ཡ་གཉིས་ནི་ཉི་མ་གཉིས་ནང་བསད་པ་འདྲ་པོ་ཆགས་འགྲོ་གི་རེད། བྱས་ཙང་འདི་དངོས་སུ་ག་འདྲ་ཡོང་གི་ཡོད་མེད་ཧ་གོ་མ་སོང་སྟེ། འདི་འདྲའི་གི་དྲག་པོའི་དམག་འདི་འདྲའི་ཆགས་གི་རེད་ཅེ་ཚ། ད་ང་ཚོ་ད་འདྲ་བོད་པའི་འཐབ་རྩོད་ནང་ལ། གཙོ་བོ་ད་འདྲ་ད་ང་ཚོའི་བོད་པའི་ཆོས་དང་རིག་གཞུང་ནང་ཆོས་ཀྱི་ལྟ་བ་རེད་ལྷག་པར་དུ་རྒྱལ་བ་རིན་པོ་ཆེའི་དབུ་ཁྲིད་ཀྱི་ཐོག་ནས་ང་ཚོ་ད་འདྲ་བོད་པའི་འཐབ་རྩོད་གནས་སྟངས་ག་འདྲའི་ཁག་པོ་ཡོད་པ་ཡིན་ནའི་ཞི་བའི་ཐབས་ལམ་གྱི་ཐོག་ནས་འགྲོ་སྡོད་ཀྱི་ཡོད་པ་སོང་ཙང། ནི། ཐབས་ལམ་འདི་དངོས་གནས་ཁོ་རང་ངེས་པ་རྙེད་པའི་ཐོག་ནས་གལ་ཆེན་པོ་ཡིན་པ་དང། འཐབ་རྩོད་འདི་གི་ཐོག་ནས་འཐབ་རྩོད་རྒྱུན་འཁྱོངས་བྱས་པ་མ་ཟད་རེ་བ་ཡོད་མུ་མཐུད་ཀྱི་གནས་ཐུབ་ཡ་དེ་ད་ཞི་བའི་ཐབས་ལམ་རང་གི་ཐོག་ནས་ཕན་ཐོགས་བསྡད་ཡོད་རེད། ཨི་ཟི་རལ་ནང་བཞིན་རང་བཙན་འཐབ་རྩོད་ཡས་བྱས་ཤི་དགོས་རྒྱུ་མིའི་ཕ་མི་ཤི་བ་ཡས་བསད་དགོས་རྒྱུ་མཇུག་ལ་མཐའ་མ་སོ་སོ་རང་མེད་པ་ཆགས་ཡས་ཀྱི་གནས་སྟངས་དེ་འདྲས་བྱུང་བ་ཡིན་ན། འཐབ་རྩོད་རྒྱུན་འཁྱོངས་བྱས་ད་ཕར་བཞག་རེ་བ་མེད་པ་ཟེར་གྱི་ཉེན་ཁ་དེ་འདྲས་གཅིག་གྱུར་འགྲོ་བ་དེ་བྱས་ད་ང་ཚོ་ཨ་ནི་མཁས་པའི་ཐོག་ནས་བལྟས་པ་ཡིན་ན་ཨ་ནི་རྒྱལ་ཁབ་གཞན་པའི་གི་དེ་ཚོས་སོ་སོའི་ཁེ་ཕན་ག་རེ་འདུག་འདི་ལ་ཨ་ང་ཚོའི་གི་ཐོག་ནས་སོ་སོའི་ཁེ་ཕན་གྱི་ཁོ་ཚོའི་ཁེ་ཕན་མཉམ་དུ་ག་རེ་འགྲེལ་བཤད་རྒྱག་ཐུབ་ཀྱི་འདུག་འདི་འདྲས་གཅིག་འགྲེལ་བཤད་རྒྱག་ཐུབ་པ་དང་འདི་འདྲས་གི་ཐོག་ནས་མཉམ། གོ་ཅིག་འགྲིག་པ་ཡིན་ན་ཏན་ཏན་ང་ཚོ་ལ་མདུན་ལམ་ཅིག་ཏན་ཏན་ཡོང་ཐུབ་པ་བཟོ་ཐུབ་པ་ཡོད་རེད་བསམ་གི། ལ་སོ་ལ་སོ་བཀའ་དྲིན་ཆེ། རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་ཐུགས་རྗེ་ཆེ་ཞུ་གི་ཡིན། ད་དྲི་བ་དྲིས་ལན་བྱས་ཙང་དེ་དེ་ཙམ་བཞག་གི་ཡིན། དུས་ཚོད་རྐྱེན་གྱིས་དུས་ཚོད་འདང་གི་མི་འདུག་དེ་ནི།